ཁྱེད་རང SBS བོད་སྐད་ལ་གསན་བཞིན་པ་རེད། གནས་ཚུལ་གཞན་ཁག་ལ་གསན་ཆེད sbs dot com dot au slash tibetan ཐོག་བསྐྱོད་རོགས། ད་ལྟའི་ཆར་འཛམ་གླིང་ཁྱོན་དུ་མི་མང་པོ་ཞིག་ལ་ཏོག་དབྱིབས་འགོག་ཁབ་བརྒྱབ་ཚར་བཞིན་ཡོད་པར་བརྟེན་རྒྱལ་ཁབ་ཁག་ཅིག་གི་འགྲོ་བཞུད་བཀག་སྡོམ་ལྷོད་དུ་གཏོང་བཞིན་ཡོད་ཀྱང། རྒྱལ་ཁབ་ཁག་ཅིག་གི་ནང་ཏོག་དབྱིབས་ནད་པ་གསར་པ་ཡི་གྲངས་འབོར་སླར་ཡང་འཕར་བཞིན་ཡོད་པ་རེད། དབྱིན་ཡུལ་ནང་དུས་ཡུན་ཟླ་བ་གསུམ་ཙམ་གྱི་རིང་དམ་བསྒྲགས་བཀག་སྡོམ་བྱས་ཡོད་པ་དང། ཉེ་ཆར་དབྱིན་ཡུལ་གྱི་སྲིད་བློན། Boris Johnson། མཆོག་གིས། དཔལ་འབྱོར་སླར་གསོ་ཆེད་བདུན་ཕྲག་རྗེས་མ་ནས་ཚོང་ཁང་ཚང་མ་དང། ལུས་སྦྱོང་ཁང་སྐྲ་བཞར་ཁང། དེ་བཞིན་ཁང་པ་ཡི་ཕྱི་རོལ་གྱི་བཟའ་བཏུང་ཞབས་ཞུ་ཁག་བསྐྱར་དུ་སྒོ་ཕྱེ་རྒྱུ་ཡིན་སྐོར་འགྲེལ་བརྗོད་གནང་འདུག། Reopening shops, gyms, zoos། holiday campsites personal care services like hairdressers and of course beer gardens and outdoor hospitality of all kinds and on Monday the 12th I will be going to the pub myself and cautiously but irreversibly raising a pint of beer to my lips.
སྲིད་བློན་བྷོ་རི་སི་ཇོ་སུན་མཆོག་གིས། ཕྱི་ཟླ་བཞི་པའི་ཚེས་བཅུ་གཉིས་རེས་གཟའ་ཟླ་བ་ཉིན་ཏག་ཏག་ལ་སྒོ་ཕྱེ་ཐུབ་མིན་ངས་བཤད་མི་ཐུབ་ཀྱང། ང་ཚོས་འཆར་གཞིའི་གོམ་སྟབས་གཉིས་པ་སྤོས་ནས་ཚོང་ཁང་དང་ལུས་སྦྱོང་ཁང། སྤྱི་གླིང། དེ་བཞིན་གུང་སེང་འགྲོ་བཞུད་ལྟེ་གནས། གཞན་ཡང་མི་སྒེར་གྱི་ཞབས་ཞུ་སྐྲ་བཞར་ས་དང། ཁང་པ་ཡི་ཕྱི་རོལ་གྱི་བཟའ་བཏུང་ཞབས་ཞུ་ཁག། རིམ་པས་སྒོ་ཕྱེ་འཆར་ཡོད་སྐོར་འགྲེལ་བརྗོད་གནང་འདུག། ཡང་སྲིད་བློན་མཆོག་གིས་དབྱིན་ཡུལ་ནང་གནས་སྡོད་བྱེད་མཁན་རྣམས་ལུང་པ་དང་རྒྱལ་ཁབ་གཞན་ལ་དཔྱིད་ཀ་ཡི་གུང་སེང་འགྲོ་བཞུད་ཆོག་རྒྱུ་ཡིན་མིན་ཐད་གང་མགྱོགས་ཐག་གཅོད་བྱ་རྒྱུ་ཡིན་སྐོར་དང། གཞུང་གི་ངོས་ནས་མི་མང་སུ་ཞིག་ལ་སྨན་ཁབ་བརྒྱབ་ཚར་ཡོད་མེད་ཀྱི་འགོག་ཁབ་བརྒྱབ་པའི་ཚོད་ལྟ་ལག་ཁྱེར་ཞིག་སྤྲད་རྒྱུ་ཡིན། དེས་མི་མང་རྣམས་ལ་ཏོག་དབྱིབས་ན་ཚ་ལས་སྲུང་སྐྱོབ་བྱེད་ཀྱི་ཡོད་པའི་དཔང་རྟགས་ཆགས་རྒྱུ་རེད་ཅེས་གསུངས་འདུག།

ངས་ནན་བཤད་བྱ་རྒྱུ་ཞིག་ལ་ཏོག་དབྱིབས་འགོག་ཁབ་ཀྱི་ལག་ཁྱེར་སྐོར་བཟང་སྤྱོད་དང་དགོས་མཁོ་ཡི་གནད་དོན་ཐད། ངས་དེ་སྔོན་འགྲེལ་བརྗོད་བྱས་པ་ནང་བཞིན་ཏོག་དབྱིབས་འགོག་ཁབ་བརྒྱབ་པའི་ལག་ཁྱེར་དེ་ཚང་མ་ལ་འགོག་ཁབ་བརྒྱབ་ཚར་རྗེས། ཏོག་དབྱིབས་འགོག་ཁབ་གཅིག་པུ་ཡི་ཆེད་དུ་རེད་མི་མང་པོ་ཞིག་ལ་རྒྱག་རྒྱུ་རེད། རྒྱུ་མཚན་གཅིག་དང་རྒྱུ་མཚན་གཞན་དག་ནི། སྨན་བཅོས་ཀྱི་གནས་སྟངས་ཡོད་མཁན་དང་བུད་མེད་སྦྲུམ་མ་དེ་ཚོ་ལ་འགོག་ཁབ་རྒྱག་གི་མེད་པས། གང་ལྟར་དེའི་ཐད་ལག་བསྟར་གང་འདྲ་བྱ་རྒྱུ་ཡིན་མིན་ཐད་ཧ་ཅང་གཟབ་ནན་བྱ་རྒྱུ་དང། ལམ་ལུགས་དེ་དབྱེ་འབྱེད་ཅན་དུ་མ་སོང་བ་ཞིག་བྱེད་དགོས་ཀྱི་ཡོད་པ་རེད་ཅེས་གསུངས་འདུག་གཞན་ཡང་ཏོག་དབྱིབས་ན་ཚ་འགོས་ཡོད་མེད་ལུས་པ་བརྟག་དཔྱད་སྟབས་བདེ་ཡོ་བྱད་ཞིག་འགྲེམས་སྤེལ་བྱེད་བཞིན་ཡོད་པ་དང། ཡོ་བྱད་དེ་ཏོག་དབྱིབས་བརྟག་དཔྱད་བྱེད་ས་ཕྱིར་སྤྲད་ཚེ། དུས་ཡུན་ཆུ་ཚོད་ཕྱེད་ཀ་ཡི་ནང་གྲུབ་འབྲས་བརྟག་དཔྱད་ཐུབ་ཀྱི་ཡོད་འདུག་ཡོ་བྱད་དེ་དབྱིན་ཡུལ་ནང་མི་ཚང་མ་ལ་བདུན་ཕྲག་རེར་ཐེངས་གཉིས་རེ་རག་རྒྱུ་ཡིན་པ་རེད། གཞན་ཡང་ཨ་མི་རི་ཀ་ཡི་ནང་ནད་ཡམས་སྟངས་འཛིན་དང་སྔོན་འགོག་ལྟེ་གནས་ཀྱི་འགན་འཛིན Doctor Rochelle Walensky ལགས་ཀྱིས། ཨ་རི་ཡི་ནང་ལོ་ན་རྒན་པ་རྣམས་ལ་ཛ་དྲག་ཆེ་བའི་ན་ཚ་དེ་ལས་སྔོན་འགོག་ཆེད། འགོག་ཁབ་རག་མཁན་ཇེ་མང་དུ་འགྲོ་བཞིན་ཡོད་སྐོར་གསུངས་འདུག་དེ་དང་ཆབས་ཅིག་ཕོ་བྲང་དཀར་པོ་ཡི་ཏོག་དབྱིབས་ནད་ཡམས་ཐད་འབྲེལ་མཐུད་པ། Andy Slavitt ལགས་ཀྱིས།

Each of us can act to prevent this. ཁོང་གིས་ཏོག་དབྱིབས་ནད་ཡམས་ལ་ཁ་གཏད་གཅོག་པ་དང་དེ་ནི་རྣམ་པར་རྒྱལ་རྒྱུ་ཐག་རིང་པོ་རེད་འདུག་སྟབས་མ་ལེགས་པ་ཞིག་ལ་ང་ཚོས་ཏོག་དབྱིབས་ནད་ཡམས་ལས་རྣམ་པར་རྒྱལ་རྒྱུའི་མདུན་སྐྱོད་དེ་ནོར་འཁྲུལ་བཟོ་བཞིན་ཡོད། ང་ཚོས་ད་དུང་སྲུང་སྐྱོབ་མ་བྱས་པ་ཡིན་ན། ང་ཚོས་མ་འོངས་པར་ཨ་མི་རི་ཁ་བ་མང་པོ་ཞིག་དོན་མེད་ཀྱི་ན་བ་དང་ཤི་བ་མཐོང་གི་རེད། ང་ཚོ་མི་རེ་ངོ་རེ་ནས་སྔོན་འགོག་བྱེད་ཐུབ་ཀྱི་ཡོད། ཁྱེད་རང་གིས་ཆ་ཞིག་བླངས་ནས་ང་ཚོ་མཉམ་དུ་ཚེ་སྲོག་སྐྱོབ་པ་དང། ང་ཚོས་མ་འོངས་པར་དུས་ཚོད་སྔ་ཕྱི་མ་གཏོགས་ཏོག་དབྱིབས་འགོས་ཁྱབ་འདི་རྒྱབ་ཏུ་གཡུག་ཐུབ་ཀྱི་རེད་ཅེས་གསུངས་འདུག་ཡང་ཉེ་ཆར་རྒྱ་གར་ནང་ཏོག་དབྱིབས་ན་ཚ་འགོས་མཁན་གྱི་མི་གྲངས་སླར་ཡང་འཕར་ནས་དེ་སྔོན་ཏོག་དབྱིབས་ན་ཚ་འགོ་བཙུགས་པ་ནས་བཟུང་གྲངས་འབོར་མཐོ་ཤོས་དེ་སླེབས་ཡོད་པ་རེད། ཉིན་གཅིག་ནང་ཏོག་དབྱིབས་ན་ཚ་འགོས་མཁན་ནད་པ་འབུམ་གཅིག་ལས་བརྒལ་ཡོད་པ་དང། ད་ལྟའི་ཆར་རྒྱ་གར་ནང་ཏོག་དབྱིབས་འགོག་ཁབ་ཐེངས་དང་པོ་དེ་མ་འབྱོར་བའི་མི་གྲངས། ཉུང་མཐར་ཡང་ས་ཡ་བཅུ་གཅིག་ཙམ་ཡོད་སྐོར་འགྲེལ་བརྗོད་བྱས་འདུག་ཡང་རྒྱ་གར་ནང་མནའ་འབྲེལ་རྒྱལ་ཚོགས་ཀྱི་ལས་འཆར་བརྒྱུད། ཨ་སི་ཐར་རྫ་ནི་ཀ་སྨན་ཁབ་གྲངས། བདུན་འབུམ་ལྔ་ཁྲི་ཙམ་གང་མགྱོགས་རག་འཆར་ཡོད་ཀྱང། དབོར་འདྲེན་འགོར་འགྱངས་ཕྱིན་ཡོད་པའི་གནས་ཚུལ་ཐོན་ཡོད་པ་རེད། ཡང་ཧྥ་རན་སིའི་འཕྲོད་བསྟེན་བློན་ཆེན་ཨོ་ལི་ཝར་བྷེ་རེན་ལགས་ཀྱིས། རྒྱལ་ཁབ་ནང་ཏོག་དབྱིབས་ན་ཚ་འཕར་ཚད་དེ་དེ་སྔོན། ལོ་གཅིག་གོང་གི་གནས་བབ་དང་གཅིག་པ་ཆགས་སྲིད་སྐོར་ཉེན་བརྡ་ཡང་བཏང་འདུག།
ཁྱེད་རང་ཨོ་སི་ཀྲི་ལི་ཡའི་ནང་འཚོ་བ་གསར་པ་སྐྱེལ་ཆེད་དགོས་མཁོའི་གནས་ཚུལ་མང་པོ་ཞིག sbs dot com dot au slash tibetan དུ་གསན་རྒྱུ་ཡོད།